གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
མི་ཚང་མར་རང་ཉིད་ཀྱི་མིག་ཆར་ཅན་བརྟག་དཔྱད་བྱེད་པར་དུས་ཚོད་ཁོམ་གྱི་མེད་པ་ཡིན། འོན་ཀྱང། ང་ཚོའི་ཉིན་རེའི་བྱེད་སྒོའི་ཆེད་མིག་ནི་མེད་དུ་མི་རུང་བ་ཞིག་ཆགས་ཡོད་པ་དང། ལོ་ན་ལྔ་བཅུ་ང་ལྔ་ཡན་ཅན་གྱི་མི་བརྒྱ་ཆ་དགུ་བཅུ་གོ་གསུམ་ཙམ་ལ་མིག་དང་འབྲེལ་བའི་ནད་ཀྱིས་དཀའ་ངལ་འཕྲད་བཞིན་ཡོད་འདུག་པས། མིག་གི་ཆེད་ལས་སྨན་པ་ཚོས་མི་ཚང་མར་མིག་བརྟག་དཔྱད་བྱེད་པར་ཕྱི་དྲགས་མི་ཉན་ཞེས་ལམ་སྟོན་གནང་ཡོད། བེ་རལ་ལོ་ཇི་ལགས་ཀྱི་ཨ་མ་ལགས་ནི་ཁོང་མོའི་ཕ་དམ་པར་ལྟ་སྐྱོང་གནང་མཁན་གཙོ་བོ་དེ་ཡིན་འདུག་ཁོང་མོའི་བཟའ་ཟླར་ཉིན་ལྟར་ལྟ་སྐྱོང་དགོས་པར་བརྟེན་ཁོ་མོ་རང་ཉིད་ཀྱི་འཕྲོད་བསྟེན་ལ་འཐུས་ཤོར་ཕྱིན་ནས་མཐར་ཁོ་མོ་མིག་བརྟག་དཔྱད་བྱེད་རྒྱུ་ཕྱི་དྲགས་པར་བརྟེན་མིག་ནད Glaucoma ཞེས་པ་དེ་ཁྱབ་ནས་མིག་ལོང་བ་ཡིན་འདུག་ཁོང་གི་བུ་མོ་བེ་རལ་ལགས་ཀྱིས་གསུངས་དོན། Don't realize how precious your eyesight is. ང་ཚོ་མཐར་མིག་ལོང་བ་མ་ཆགས་བར་ནམ་རྒྱུན་མིག་གི་རིན་ཐང་ཚོར་གྱི་མེད་པ་ཤེས་བྱུང། ངའི་ཨ་མ་ལགས་ཁོང་དེབ་ཀློག་རྒྱུ་དང་མེ་ཏོག་བཏབ་རྒྱུ། ཚེམ་བུ་རྒྱག་རྒྱུ་སོགས་ལ་ཧ་ཅང་དགའ་བོ་ཡོད། འོན་ཀྱང་ཁོང་མོར་མིག་ནད་བྱུང་བའི་རྐྱེན་དེ་ལྟར་བྱེད་ཐུབ་པའི་ནུས་པ་ཆ་ཚང་མེད་པ་ཆགས་པ་མཐོང་སྐབས་ང་རང་སེམས་སྡུག་གི་འདུག། སྤྱིར Glaucoma ཞེས་པའི་མིག་ནད་དེ་མི་ལོ་བརྒྱད་ཅུ་ཡན་ཅན་བརྒྱད་ཆ་གཅིག་དང་ཨོ་སི་ཀྲི་ལི་ཡའི་མི་བརྒྱ་ཆ་གསུམ་ཙམ་ལ་མིག་ནད་དེ་ཡོད་པ་ཡིན་འདུག་འོན་ཀྱང་མིག་ནད་དེ་ཡོད་མཁན་གྱི་མི་ཕྱེད་ཀ་ཙམ་མ་གཏོགས་ནད་དེ་ཡོད་པ་རྩད་ཆོད་ཀྱི་མེད་པ་ཡིན་འདུག

Glaucoma actually don't feel anything ཁྱེད་ལ་མིག་ནད་དེ་ཡོད་ན་དམིགས་བསལ་གྱི་ཚོར་བ་གང་ཡང་མེད་ལ་དཀའ་ངལ་ཡང་འཕྲད་ཀྱི་མ་རེད་འོན་ཀྱང་རིམ་བཞིན་ཁྱེད་རང་ལོང་བ་ཆགས་ངེས་རེད་དེར་བརྟེན་ཁྱེད་ཀྱིས་ངེས་པར་དུ་རང་ཉིད་ཀྱི་མིག་བདེ་ཐང་ཡིན་མིན་དང་མིག་རྩ་སོགས་བརྟག་དཔྱད་ཞིབ་ཚགས་གནང་དགོས་པ་ཡིན། ལོ་ན་ལྔ་བཅུ་ཡན་ཅན་གྱི་མི་བདུན་ཆ་གཅིག་ལ་ལོ་རྒས་པའི་རྐྱེན་གྱིས་མིག་རྩ་ཉམས་རྒུད་ཕྱིན་པར་བརྟེན་མིག་ལོང་བར་འགྱུར་གྱི་ཡོད་འདུག་བེ་རལ་ལོ་གི་ལགས་ཁོང་མོ་ཡང་ལོ་ཉི་ཤུའི་རིང་མིག་ནད་ན་བཞིན་པ་ཡིན་འདུག་ཁོང་མོས་གསུངས་དོན། I've only got it in one eye, the whole ངའི་མིག་གཅིག་ལ་མིག་ནད་དེ་ཡོད་པའི་རྐྱེན་གྱིས་མིག་གིས་གསལ་པོ་མི་མཐོང་བ་ཆགས་སོང། དེ་ཡང་ཆེད་ལས་སྨན་པ་ཧྥན་གྷེ་སྐིན་ལགས་ཀྱིས་རང་ཉིད་ཀྱི་ཉིན་རེའི་འཚོ་བ་སྐྱེལ་སྟངས་ལ་འགྱུར་ལྡོག་བཏང་ན་ལོ་རྒས་སྐབས་མིག་རྩ་རྣམས་ཉམས་རྒུད་མི་འགྲོ་བར་ཕན་ཐོགས་ཡོད་ཅེས་ཁོང་གིས་གསུངས་དོན།

ཆེད་ལས་སྨན་པ་ཧྥན་གྷེ་སྐིན་ལགས་ཀྱིས་ལོ་རྒན་པ་ཚོར་སྐྱ་གྲིབ་ཀྱི་ཉེན་འབྱུང་གི་ཡོད་ལ་དེ་མིན་མིག་ལ་ཉི་འོད་ཐད་ཀར་ཡང་སེ་ཕོག་པ་དང། Diabetes། སྟེ། ཀ་རའི་ནད་ཡོད་མཁན་རྣམས་ལ་སྐྱ་གྲིབ་ཕོག་པའི་ཉེན་ཁ་ཆེ་བ་ཡོད་ཅེས་གསུངས་ཡོད། ཁོང་གིས་མུ་མཐུད་གསུངས་དོན།

ཨོ་སི་ཀྲི་ལི་ཡའི་མི་འབུམ་བདུན་ཙམ་གྱི་མིག་ལ་སྐྱ་གྲིབ་ཕོག་ཡོད་པ་ཐོན་ཡོད་འདུག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་ཉིས་སྟོང་བཅུ་བདུན་བར་སྐྱ་གྲིབ་བཀོག་ཕྱིར་མིག་གཤག་བཅོས་བྱེད་ཆེད་ཉེན་སྲུང་མ་འཇོག་དངུལ་སྤྱོད་ཕྱིར་སྙན་ཞུ་རྒྱག་མཁན་བརྒྱ་ཆ་དགུ་དང་ཕྱེད་ཀ་འཕར་ཡོད་པ་ཐོན་ཡོད་འདུག་ལུའུ་སི་ལགས་ཀྱིས་ནད་པ་ཞིག་ལ་སྐྱ་གྲིབ་ཡོད་པ་ཤེས་ན་སེམས་འཚབ་གནང་མི་དགོས་ཞེས་ཁོང་མོས་གསུངས་དོན།

ཡང་བེ་རལ་ལོ་གི་ལགས་ཀྱིས་ཁོང་མོའི་མིག་རྩ་ཉམས་རྒུད་ཕྱིན་པར་བརྟེན་མིག་གཅིག་གིས་ཡག་པོ་རིག་གི་མེད་པ་དང་ཁོང་མོའི་ཨ་མ་ལོང་བར་གྱུར་ཡོད་པར་བརྟེན་མི་ཚང་མར་མིག་བརྟག་དཔྱད་ངེས་པར་དུ་བྱེད་པར་ནན་སྐུལ་ཞུ་བའི་ཐོག་ཁོང་མོས་གསུངས་དོན། མིག་ནད་དེ་ཚོ་རིམ་བཞིན་ཚབས་ཆེན་པོ་ཆགས་ཀྱི་ཡོད་པས། དེ་མཐར། ཧ་ཅང་ཛ་དྲག་ཆེན་པོ་མ་ཆགས་བར་ཁྱེད་ཀྱིས་ཤེས་ཀྱི་མ་རེད་དེར་བརྟེན་ངེས་པར་དུ་སྔ་ས་ནས་བརྟག་དཔྱད་གནང་དགོས། ཁྱེད་ཀྱིས་མིག་ནད་དང་མིག་ལོང་བ་སྐོར་གནས་ཚུལ་རྒྱས་པའི་ཆེད Vision Australia དྲ་ཚིགས་ལ་བསྐྱོད་ཆོག་དེ་བཞིན་ཁྱེད་ཀྱིས་མིག་རྩ་ཉམས་རྒུད་སྐོར་གནས་ཚུལ་རྒྱས་པའི་ཆེད Mascular Disease Foundation ཞེས་པའི་དྲ་ཚིགས་དང་ཡང་མིག་ནད Glaucoma ཞེས་པའི་སྐོར་གནས་ཚུལ་རྒྱས་པའི་ཆེད Glaucoma Australia དྲ་ཚིགས་ཐོག་བསྐྱོད་རོགས་གནང། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་བཞིན་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་དབུ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།